སྤྱི་ཟླ་གཉིས་པའི་ཚེས་ཉི་ཤུ་རྩ་གཉིས་ཉིན་ཨ་རིའི་རྒྱལ་ས་ཝོ་ཤིན་ཏོན་ཏི་སི་ནང་རྟེན་གཞི་བྱས་པའི་མཱེ་ཁེན་ཉམས་ཞིབ་བསྟི་གནས་ཁང་གིས་ཆེད་མངགས་གནད་དོན་འདི་དང་འབྲེལ་བའི་སྐོར་ཐའེ་ཝན་གྱི་ཕྱི་སྲིད་བློན་ཆེན་སྐུ་ཞབས་ཇོ་སི་ཝུའུ་གྱི་ལྷན་དུ་ཨ་རིའི་བདེ་སྲུང་དྲུང་ཆེ་ཟུར་པ་སྐུ་ཞབས Mark Esper ལགས་ཀྱིས་བགྲོ་གླེང་ཞིག་གོ་སྒྲིག་གནང་སོང།
ལས་རིམ་ཐོག་ཐའེ་ཝན་ཕྱི་སྲིད་བློན་ཆེན་སྐུ་ཞབས་ཇོ་སི་ཝུ་ལགས་ཀྱིས་རྒྱ་ནག་གིས་མི་གཅིག་དབང་བསྒྱུར་གྱི་རིང་ལུགས་འཕེལ་རྒྱས་གཏོང་བཞིན་པའི་དུས་སྐབས་འདིར་རྒྱལ་སྤྱིའི་སྤྱི་ཚོགས་ནས་རྒྱ་ནག་གཞུང་ལ་གདོང་ལེན་མུ་མཐུད་གནང་དགོས་པ་དང་ཐའེ་ཝན་གྱི་གནད་དོན་དང་འབྲེལ་ནས་ཐའེ་ཝན་གཅིག་གྱུར་བྱ་རྒྱུའི་ཆེད་རྒྱ་ནག་གཞུང་གིས་ཐའེ་ཝན་གྱི་ཐོག་རྒོལ་རྡུང་ཇེ་ཆེར་བཏང་བ་དང་ཐའེ་ཝན་དེ་རྒྱ་ནག་གི་ཆ་ཤས་ཡིན་པ་སོགས་ཀྱི་ཐའེ་ཝན་ལ་དྲག་གནོན་བྱེད་བཞིན་པ་མ་ཟད་ལྷག་པར་དུ་རྒྱལ་སྤྱིའི་ཚོགས་སྡེ་ཁག་ནས་ཐའེ་ཝན་ལ་ཆེ་མཐོང་དང་ཐའེ་ཝན་གླིང་ཕྲན་གྱི་བདག་དབང་ཆ་ཚང་ཡོད་པའི་རྒྱལ་ཁབ་ཅིག་ལ་ངོས་འཛིན་བྱས་པ་ཡིན་ན། རྒྱ་ནག་གཞུང་གིས་དེ་ཚོར་དཔལ་འབྱོར་དང་ཚོང་འབྲེལ་གྱི་ཉེས་ཆད་བརྒྱུད་གྱོང་གུད་ཆེན་པོ་སྤྲད་ཀྱི་ཡོད་པ་གསུངས་ཀྱི་འདུག། ཡང་ཨ་རི་བདེ་སྲུང་དྲུང་ཆེ་ཟུར་པ་སྐུ་ཞབས Mark Esper ལགས་ཀྱིས་རྒྱ་ནག་མི་མང་ཚོར་དམངས་གཙོའི་རིང་ལུགས་ཀྱི་རྒྱ་ནག་ཞིག་གི་འོག་གནས་སྡོད་བྱ་རྒྱུའི་རེ་འདུན་བྱེད་ཀྱི་ཡོད་པ་ཡང་ན་ད་ལྟའི་དམར་ཤོག་རིང་ལུགས་ཀྱི་སྲིད་གཞུང་འདིའི་འོག་མུ་མཐུད་གནས་རྒྱུའི་འདོད་པ་ཡོད་པར་དྲི་བ་དྲིས་སྐབས་སྐུ་ཞབས་ཇོ་སི་ཝུ་ལགས་ཀྱིས། ཐའེ་ཝན་གྱི་མང་ཚོགས་ལ་ཆ་མཚོན་ན་འདས་པའི་ལོ་བཅུ་ཕྲག་འགའ་ཤས་གོང་མི་མང་གི་དཔལ་འབྱོར་ཡར་རྒྱས་ཕྱིན་པའི་གནས་སྟངས་འོག་སྲིད་གཞུང་གང་འདྲ་ཞིག་གི་འོག་གནས་སྡོད་བྱེད་སྲིད་ཀྱི་རེད་ལ་འོན་ཀྱང་ད་ལྟ་ཐའེ་ཝན་གྱི་མང་ཚོགས་ནི་དམངས་གཙོའི་རིང་ལུགས་ཀྱི་སྤྱི་ཚོགས་ཤིག་གི་འོག་གནས་རྒྱུའི་གོམས་གཤིས་ཐེབས་ཡོད་པ་གསུང་གི་འདུག་དེ་ཡང་རྒྱ་ནག་ནང་ད་ལྟ་རྒྱ་ནག་མི་དམངས་མང་པོས་རྒྱ་ནག་གཞུང་གི་བཙན་གནོན་དང་དྲག་པོའི་སྲིད་ཇུས་ལ་ངོ་རྒོལ་གྱི་རྣམ་འགྱུར་སྟོན་གྱི་ཡོད་ལ། དེ་ཡང་ཤིན་ཅང་དང་ཧོང་ཀོང་སོགས་གྲངས་ཉུང་མི་རིགས་ཐོག་རྒྱ་ནག་གཞུང་གི་བྱ་སྤྱོད་སྤེལ་བཞིན་པའི་གནད་དོན་སོགས་ཀྱི་བརྒྱུད། རྒྱ་ནག་གཞུང་གིས་རང་གི་རྒྱལ་ཁབ་ནང་གི་མི་མང་ཐོག་དྲག་གནོན་ག་ཚོད་བྱེད་བཞིན་ཡོད་པ་དེ་བརྗོད་མི་དགོས་པ་མ་ཟད། རྒྱ་ནག་གཞུང་གིས་རྒྱ་ནག་དམར་ཤོག་རིང་ལུགས་དེ

དེ་བཞིན་ཁོང་གིས་རྒྱ་ནག་གཞུང་གིས་རྒྱལ་ཁབ་ནང་ད་ལྟ་འཕྲད་བཞིན་པའི་དཔལ་འབྱོར་གྱོང་གུད་ཀྱི་དཀའ་ངལ་དང་མང་ཚོགས་ལ་ལས་ཀ་མི་ཐོབ་པའི་དཀའ་ངལ། རྐྱེན་ངན་གོད་ཆག་ལས་འཕྲད་པའི་དཀའ་ངལ་སོགས་མི་མང་གི་བསམ་བློ་ནས་ཁ་ཕྱོགས་བསྒྱུར་ཐབས་ཆེད་ཕྱི་འབྲེལ་གྱི་དཀའ་ངལ་སོགས་འགོ་འཛུགས་ཀྱི་ཡོད་པས་གང་ལྟར་རྒྱ་ནག་གཞུང་གིས་ཐའེ་ཝན་འདི་བཞིན་རྒྱ་ནག་གི་ཆ་ཤས་ཤིག་ཡིན་པར་ངོས་འཛིན་བྱེད་ཐབས་བྱས་ཡོད་པ་དེར་ཐའེ་ཝན་ངོས་ནས་རྒྱ་ནག་ལ་གདོང་ལེན་བྱ་རྒྱུའི་གྲ་སྒྲིག་ཨང་གསར་ཡིན་པ་གསུངས་སོང། བརྙན་པར་སྒྲིག་སྦྱོར་བ་རྟ་མགྲིན་དབང་ཕྱུག་ལགས་དང་གནས་ཚུལ་འདི་ཕྱོགས་བསྒྲིགས་ཀྱིས་སྙན་སྒྲོན་ཞུ་མཁན་བསྟན་འཛིན་བདེ་སྐྱིད་ཡིན།